ཕ་ཡུལ་གླེང་སྟེགས། ཕ་ཡུལ་གངས་ལྗོངས་ལ་ལྟ་བའི་ལེ་ཚན་ཞིག་ཡིན། ལས་རིམ་དེ་ནི་གཙོ་བོ་བོད་ནང་གི་བོད་མི་ཚོའི་གནས་སྟངས་སྐོར་གྲོས་གླེང་ཞུ་ས་ཞིག་ཡིན། ང་ཚོས་ལས་རིམ་འདི་བརྒྱུད་ནས་བོད་ཀྱི་ནང་གི་གནས་སྟངས་ལ་དོ་སྣང་སྔར་ལས་ལྷག་པ་ཞིག་ཡོང་ཐབས་བྱེད་ཀྱི་ཡོད། ང་ལས་རིམ་འདི་གཙོ་སྐྱོང་ཞུ་མཁན་ཚེ་རིང་སྐྱིད་དང། ང་པད་མ་རྡོ་རྗེ་ཡིན། ཉན་མཁན་རྣམ་པ་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་དང་བཅས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་དྲུག་ཟླ་བ་བཅུ་གཉིས་པའི་ཚེས་གསུམ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་ལོའི་ཟླ་བ་དང་པོའི་ཚེས་ཉི་ཤུ་བདུན་གཟའ་ཟླ་བའི་ཉིན་གྱི་ཕ་ཡུལ་གླེང་སྟེགས་ཀྱི་ལས་རིམ་ལ་ཕྱིན་པར་ཐུགས་རྗེ་ཆེ་ཞུ་ཡི་ཡིན། དེ་རིང་གི་ཕ་ཡུལ་གླེང་སྟེགས་ལས་རིམ་ནང་དེང་སྐབས་རྒྱ་ནག་ཏུ་ཁྱབ་བརྡལ་དུ་འགྲོ་བཞིན་པའི་གློ་ཚད་ཀྱི་ནད་ཡམས Coronavirus ཟེར་བ་དེས་རྒྱ་ནག་དང་འཛམ་གླིང་སྤྱི་ལ་ཉེན་ཁ་གང་འདྲ་ཞིག་བཟོ་བཞིན་ཡོད་མིན་དང་ཡང་བོད་མཐོ་སྒང་དུ་ནད་ཡམས་དེས་ཉེན་ཁ་གང་འདྲ་ཞིག་འཕྲད་བཞིན་པའི་སྐོར་སོགས་ཀྱི་ཐོག་ལ་གྲོས་གླེང་ཞུ་ཡ་ཡིན། དེ་རིང་གི་བོད་དོན་གསར་འགྱུར་ནང་དུ་གོང་ས་མཆོག་གིས་གནང་པའི་ལྟ་གྲུབ་ཀུན་བཏུས་ངེས་པར་དུ་བཀླག་དགོས་པའི་བཀའ་སློབ་གནང་ཡོད་པ་དང་བོད་དང་བོད་མིར་སེམས་ཐག་ཧ་ཅང་ཉེ་བའི་མི་སྣ་ཁག་ཅིག་ལ་རྒྱ་གར་གྱི་གཟེངས་རྟགས་མཐོ་ཤོས་གནང་གཏན་འཁེལ་བའི་གསར་འགྱུར་ཡོད། གྲོས་གླེང་འགོ་འཛུགས་མ་ཞུས་གོང་ལ་གསར་འགྱུར་དེ་ཚོ་གསན་རོགས་གནང། དེ་རིང་གི་གསར་འགྱུར་ཐོག་མ་དེ་ལ་སློབ་ཕྲུག་ཚོས་དུས་ཚོད་ནམ་ཡོད་ཀྱི་སྐབས་ནང་པའི་ཚན་རིག་དང་ལྟ་གྲུབ་ཀུན་བཏུས་ཞེས་པའི་དཔེ་དེབ་འདི་ངེས་པར་དུ་བཀླག་དགོས་ཏེ་འདི་ནི་ཆེད་མངགས་ཀྱིས་ཕྱོགས་སྒྲིག་བྱས་པ་ཞིག་རེད་ཆོས་བྱ་རྒྱུ་ཞིག་གི་སྐད་ཆ་གང་ཡང་མིན་ཞེས་ཕྱི་ལོ་ཉིས་སྟོང་ཉི་ཤུ་པའི་ཟླ་བ་དང་པོའི་ཚེས་ཉི་ཤུ་བདུན་གྱི་ཉིན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བལ་ཡུལ་དུ་རྟེན་གཞི་བྱས་ཡོད་པའི་རྣམ་རྒྱལ་སློབ་གྲྭའི་དགེ་སློབ་ཁག་ཅིག་ལ་གཟིམ་ཆུང་མཇལ་ཁའི་སྐབས་དེ་འདྲ་གསུངས་ཡོད་པ་རེད། བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་སྟེང་དུ་གནས་ཚུལ་བཀོད་པ་ལྟར་ན་གོང་ས་མཆོག་གིས་ང་རང་ཚོ་ནང་པའི་གཞུང་ནས་གསུང་བའི་ཚན་རིག་དང་ལྟ་གྲུབ་དེ་དག་གཞི་རྩའི་ཡོང་ཁུངས་ནང་པའི་གཞུང་ཡིན་ཡང་བརྗོད་བྱ་དེ་དག་སྤྱིར་བཏང་ཤེས་ཡོན་གྱི་སྡེ་ཚན་གྱི་ཁོངས་སུ་བཞག་དགོས། སྤྱིར་བཏང་ཤེས་ཡོན་ཙམ་དུ་མ་ཟད་ནང་གི་བསམ་བློ་ཞི་བདེ་ཡོང་བའི་ཐབས་ལམ་ཞིག་ལའང་བརྩི་དགོས། དེ་གི་ཐོག་ཁྱེད་ཚོས་དོ་སྣང་བྱས་ངེད་ཀྱིས་ནང་པའི་ཚན་རིག་དང་ལྟ་གྲུབ་ཀུན་བཏུས་དེ་བཞིན་ཆེད་མངགས་བཀའ་འགྱུར་དང་བསྟན་འགྱུར་པོ་ཏི་སུམ་བརྒྱ་གི་བརྗོད་བྱ་དེ་དག་ཚན་རིག་དང་ལྟ་གྲུབ། ཆོས་ཕྱོགས་ཀྱི་སྡེ་ཚན་བཅས་དུམ་བུ་གསུམ་དུ་དབྱེ་ཐུབ་ཀྱི་འདུག་ཆོས་ཕྱོགས་ཀྱི་སྡེ་ཚན་ནི་ནང་པ་ཁོ་ནའི་བྱེད་སྒོ་ཡིན་སྟབས་ནང་པ་དང་འབྲེལ་བ་ཡོད་པ་རེད་འོན་ཀྱང་ནང་ཆོས་ནས་གསུང་བའི་ཚན་རིག་དང་ལྟ་གྲུབ་སྡེ་ཚན་གཉིས་ནི་ཆོས་དད་ཡོད་མེད་ཆ་ཚང་ལ་འབྲེལ་བ་འདུག་ཅེས་བརྗོད་རྒྱུ་བྱུང། བཀའ་འགྱུར་དང་བསྟན་འགྱུར་པོ་ཏི་སུམ་བརྒྱའི་ནང་ནས་ཚན་རིག་དང་ལྟ་གྲུབ་བཅས་ཀྱི་སྐོར་ཕྱོགས་བསྒྲིགས་བྱེད་ཐུབ་ན་སྙམ་ནས་དེབ་འདི་བྱུང་བ་རེད། དེབ་འདི་བཀླགས་ཐུབ་པ་བྱུང་ཚེ་བོད་པའི་རིག་གཞུང་ཡང་འདིས་མཚོན་གྱི་ཡོད། འདི་བཤད་ཐུབ་མཁན་བོད་པ་ཁོ་ན་ལས་གཞན་མེད། རྒྱ་མིའི་བཙན་གནོན་གྱི་འོག་ཏུ་བོད་མི་ས་ཡ་གཅིག་ལྷག་ཙམ་བསད་ཡོད་ཀྱང་བོད་མིའི་སེམས་ཤུགས་ནང་ནམ་ཡང་མ་ཆག་པར་མུ་མཐུད་དུ་གནས་ཡོད་བོད་ཀྱི་ཆོས་དང་རིག་གཞུང་གཏིང་ཟབ་པོ་ཞིག་དང་རྒྱ་ཆེན་པོ་ཡོད་པ་ལ་བརྟེན་ནས་གུང་ཁྲན་རིང་ལུགས་ཀྱི་ཁ་ནས་འདྲ་ཆགས་པོ་ཇི་འདྲ་བཤད་ཀྱང་སེམས་ཀྱི་གཏིང་ནས་བོད་མིར་མཐོང་ཆུང་དེ་ཙམ་མཐོང་ཆུང་བྱ་ཐུབ་རྒྱུ་ཙམ་རེད། ང་རང་ཚོར་ཡོད་པའི་སེམས་ཁམས་རིག་པ་དང་འབྲེལ་བ་རིག་གཞུང་གཏིང་ཟབ་ཡོད་པ་དེ་ང་ཚོའི་སེམས་ཀྱི་ནང་སྤོབས་པ་སྐྱེ་གཞིར་གྱུར་ཡོད། ཅེས་གསུངས་ཡོད་པ་རེད། ཡང་རྒྱ་གར་གྱི་སྲིད་འཛིན་སྐུ་ཞབས་རཱམ་ནྡེ་ན་གིས་རྒྱ་གར་དམངས་གཙོའི་དུས་ཆེན་ཐེངས་བདུན་ཅུ་དོན་གཅིག་པའི་ཐོག་ལ་ཨ་མི་རི་ཀའི་ཁོ་ལོམ་པི་ཡ་གཙུག་ལག་སློབ་གྲྭ་ཆེན་མོའི་འཕགས་བོད་ནང་པའི་རིག་གཞུང་ཉམས་ཞིབ་བསྟི་གནས་ཁང་གི་སློབ་དཔོན་ཆེན་མོ་སྐུ་ཞབས Robert Thurman མཆོག་ལ་པདྨ་ཤ་རིའི་གཟེངས་རྟགས་གནང་རྒྱུའི་ཐག་གཅོད་ཞིག་གནང་ཡོད་པའི་གནས་ཚུལ་ཐོན་བཞག་ཐེངས་འདིའི་རྒྱ་གར་གཞུང་ནས་ཉིས་སྟོང་ཉི་ཤུ་ལོའི་གཟེངས་རྟགས་ཕུལ་ཡུལ་མི་སྣ་བརྒྱ་དང་བཅོ་བརྒྱད་ཙམ་ཡོད་པའི་ཁོངས་ནས་སློབ་དཔོན་ཆེན་མོ་སྐུ་ཞབས་ཐར་མན་གཅིག་ཡིན་པ་དང་གཟེངས་རྟགས་དངོས་སུ་ཕུལ་རྒྱུའི་མཛད་སྒོ་དེ་ལོ་འདིར་སྤྱི་ཟླ་གསུམ་པའམ་བཞི་པའི་ནང་དུ་འཚོགས་ས་ཡོད་པ་ཞིག་ཡིན་པ་རེད། མཁས་དབང་སྐུ་ཞབས Robert Thurman མཆོག་ནི་ནང་པའི་གཞུང་ཆེན་བཀའ་པོད་ལྔར་སྦྱངས་པ་མཐར་ཕྱིན་པ་དང་ནང་ཆོས་ཀྱི་དེབ་མང་པོ་ཞིག་བྲིས་རྩོམ་དང་ཕྱོགས་བསྒྲིགས་གནང་ཡོད་པའི་ཁོངས་སུ་བཀའ་འགྱུར་ནས་དྲི་མེད་གྲགས་པའི་མདོ་བོད་ཡིག་ནས་དབྱིན་སྐད་ཐོག་ལ་ཕབ་སྒྱུར་གནང་ཡོད་པ་སོགས་ཡོད་པ་རེད། ཁོང་ནི་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་གྱི་ལོར་ཨ་རིའི་ནང་གི་མང་ཚོགས་ལ་སེམས་འགུལ་ཆེ་ཤོས་གཏོང་མཁན་གྱི་མི་སྣ་གྲགས་ཅན་ཉི་ཤུ་རྩ་ལྔའི་ནང་དུ་འདེམས་སྒྲུག་ཞུས་ཡོད་པ་དང་ཡང་ཉིས་སྟོང་དྲུག་གི་ལོར་ནེའུ་ཡོག་དུས་བབ་ཀྱི་ནས་ཁོང་ནི་ཆོས་ཕྱོགས་ཀྱི་ཐོག་ནས་སེམས་འགུལ་ཆེ་ཤོས་གཏོང་མཁན་གྱི་མི་སྣར་མཚན་འདོན་གནང་ཡོད་པ་སོགས་དབུས་བོད་མིའི་སྒྲིག་འཛུགས་ཀྱི་གསར་འགྱུར་དྲ་རྒྱའི་ཐོག་གནས་ཚུལ་ཐོན་འདུག།

དེ་རིང་གི་ང་ཚོའི་ཕ་ཡུལ་གླེང་སྟེགས་གྲོས་གླེང་འདིའི་ནང་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་རྩོམ་སྒྲིག་པ་ཚེ་བརྟན་དབང་ཕྱུག་ལགས་བཅར་འདྲི་ཞུས་ཡོད། ད་ལྟ་མ་ཤེས་ལ་ད་རྒྱ་ནག་གི་ཝུ་ཧན་ནས་བྱུང་བའི་གི་ནད་ཡམས་དང་ཁོ་རོ་ན་བྷའི་རུ་ཟེར་བ་འདི་ག་ཅིག་ད་ལྟ་རྒྱ་ནག་ལ་ཉེན་ཁ་ག་འདྲ་ཅིག་བཟོ་གི་ཡོད་ན། རེད་ད་འདི་དེ་ད་རང་ཡིན་ན་གཟའ་ཟླ་བའི་ཉིན་ག་གི་ད་རྒྱ་ནག་གཞུང་གི་མཐའ་མའི་འདི་མ་མཇུག་བསྡོམས་དེ་མ་གསལ་བསྒྲགས་བྱས་པར་གཞི་བཞག་བྱས་པ་ཡིན་ན་ད་འདི་བོ་དོ་ཕལ་ཆེར་མི་སྟོང་ཕྲག་གསུམ་ཞིག་ལ་ན་ཚ་དེ་འགོས་པ་དེ་གཏན་འཁེལ་བ་ནས་ད་བྱས་ཡོད་ས་རེད་ད་ག་ནང་བཞིན་འདས་གྲོངས་སོང་བའི་མིའི་གྲངས་ཀ་དེ་ཡིན་ན་ད་བརྒྱད་ཅུ་ཐམ་པ་ལ་ཡར་འཕར་བཞག་འདི་འདི་ནང་ལོགས་ལ་ཡར་སྟོང་ཕྲག་གསུམ་ཡོད་པའི་ནང་ལོགས་ནས་མང་ཆེ་ཅིག་ཡིན་ན་རྒྱ་ནག་གི་ཧུའུ་པེ་ཞིང་ཆེན་དང་དམིགས་བསལ་ཡིན་ན་ཝུ་ཧན་ནང་ལ་ཡར་རེད་བཞག་དེ་ཚོ་ནང་ནས་དཔེར་ཆ་བཞག་ན་ཉིས་སྟོང་བདུན་བརྒྱ་བདུན་ཅུ་དུས་ཤེས་ཚེ་ཆེས་ཕལ་ཆེར་རྒྱ་ནག་གི་ཡང་ད་ས་ཁུལ་ལྔའི་ཁྲི་ཤུ་པའི་ནང་གཙོ་བོ་བྱས་བྱས་སླེབས་བསྡད་ཡོད་ས་རེད་ད་ག་ནང་བཞིན་ཡིན་ན་ཕྱི་རྒྱལ་ལ་ད་ན་ཚ་དེ་འགྲམས་པའི་ག་ཚོད་རེད། སྦྱར་ཏེ་འགྲོ་གི་ཡོད་རེད་བྱས་ན་དཔེར་ཆ་བཞག་ན་ཐའི་ལན་དང་ཧོང་ཀོང་ནང་ལོགས་ལ་ཡང་གཅིག་ན་ཚ་གཏན་འཁེལ་བ་རང་རྩད་གཅོད་ཐུབ་པ་ཡིན་ནི་མི་བརྒྱད་ཅིག་དང། ཡང་དེ་མ་ཡིན་པའི་ཨ་མི་རི་ཀ་དང་ཐའི་ཝན། Australia། དང་ཨ་ནི་མཱ་ཁའོ་འདྲ་པོ་ལ་ཡང་མི་བརྒྱད་ཅིག་བརྒྱད་འདུག་ཅེས་ཀྱི་དེ་ས་ཁུལ་མ་རེད་མི་ལྔ་ལྔ་འདུག་དེ་ནས་སིང་ག་པོ་དང་ཉི་ཧོང་དང་ལྷོ་ཀོ་རི་ཡ་དང་མ་ལེ་ཤི་ཡ་སོགས་ནང་ལོགས་ལ་ཡང་ཨ་ནི་མི་བཞི་བཞི་ཅིག་དང་ཨ་ནི་དེ་མ་ཡིན་པའི་ཡིན་ན་ཧྥ་རན་སི་ནང་ལོགས་གསུམ། ཁེ་ན་ཏྲ་དང་ཝེ་ནམ་ནང་ལོགས་གཉིས་ཨ་ནི་བལ་ཡུལ་ནང་ལོགས་གཅིག་བྱས་རྗེས་ད་གང་ལྟར་གཅིག་རྒྱ་ནག་ནང་ལོགས་འདི་ནད་པའི་གྲངས་ཀ་མང་ལ་ཤུགས་ཕྱིན་མ་ཟད་ཡིན་ན་རྒྱལ་སྤྱིའི་ཐོག་ལ་ཁྱབ་ཡག་དེ་མང་ལ་ཤུགས་ཕྱིན་ཤག་དེ་ནས་ཡིན་ན་ད་གཙོ་བོ་དེ་མི་གང་ག་ལོགས་ལྟ་ས་དེ་ཝུ་ཧན་ནང་ལོགས་ལྟ་གོ་རེད་ཝུ་ཧན་ནང་ལོགས་ཀྱི་གནས་སྟངས་ད་དཔེར་ཝུ་ཧན་གྲོང་ཁྱེར་དང་དེའི་གཡས་གཡོན་གྲོང་ཁྱེར་བཅུ་གསུམ་ཞེས་ད་གང་ལྟར་ཕར་ཚུར་གཅིག་གི་མི་འགྲོ་རྒྱུ་མཚམས་འཇོག་བྱས་བྱས་བཞག་བཞག་ཡོད་རེད་ཝུ་ཧན་ནང་ལོགས་ལ་ཡང་ཕྱོགས་གཅིག་ནས་ཡིན་ན་ད་གནས་སྟངས་སྡུག་རུ་འགྲོ་གི་ཡོད་པ་འདྲ་ཡང་ཕྱོགས་གཞན་པ་གཅིག་ནས་གསལ་བྱས་པ་ཡིན་ན་ད་ཉི་མ་དང་པོ་གཉིས་པ་དང་ག་ཚོད་རེད་མ་གྲོང་ཁྱེར་དེ་མ་སྒོ་རྒྱབ་བྱས་ཡིན་ན་སྒོ་རྒྱབ་ཚར་བའི་རྗེས་ཀྱི་ཉི་མ་དང་པོ་གཉིས་པ་དང་བསྡུར་བ་ཡིན་ན་ད་རིང་ཁ་སང་ཡིན་ན་ཏོག་ཙམ་སྨན་ཁང་དང་དེ་ཚོ་ལ་ཡང་སྨན་གྱི་སྨན་བཅོས་བྱེད་ཡག་གི་ཆ་རྐྱེན་དེ་ཡིན་ན་ཕྲན་བུ་ཡར་ཕྱིན་བྱས་ཡིན་ན་དམིགས་བསལ་ཡིན་ན་ད་རིང་ཡིན་ན་རྒྱ་ནག་གི་སྲིད་བློན་ལི་ཁེ་ཆང་ཕ་གིའི་ཝུ་ཧན་ནང་ལོགས་ཕྱིན་བརྟག་དཔྱད་བྱེད་གར་ཕྱིན་ག་ཚོད་རེད་ཅིག་གིས་ལྟ་སྐོར་ཟེར་དེར་ཕྱིན་དེ་འདྲ་བྱས་རྗེས་ཡིན་ན་སྨན་ཁང་རང་གིས་ག་ཚོད་རེད་ནད་པའི་གྲངས་ཀ་དང་ཚུགས་ཚུགས་ཡིན་ན་ཏོག་ཙམ་ཕྲན་བུའི་དྲག་ཕྱིན་ཤག་རྒྱན་དུ་དྲག་ཕྱིན་ཤག་འདུག། དབང་ཕྱུག་ལགས་ད་ཝུ་ཧན་ནང་གི་གློ་ནད་ཀྱི་ནད་ཡམས་འདི་ཐོན་པའི་རྗེས་ལ་ཡ་ད་ག་ས་ག་ནས་ད་ནད་ཚ་འདིའི་ཐོག་ལ་ཞིབ་འཇུག་མང་པོ་བྱེད་དེ་གོ་རེད་ཧོང་ཀོང་གི་སློབ་གྲྭ་ཆེན་པོའི་སྨན་བཅོས་རིག་པའི་སྡེ་ཚན་ནས་ད་ཚོད་དཔག་གི་ཞིབ་འཇུག་ཅིག་བཏོན་དང་དེ་མ་ཟད་པའི་ཡང་ཧོང་ཀོང་ནང་ལ་ཡང་ད་རྒྱ་ནག་ནས་ཡོང་མཁན་རྒྱ་མི་ཚོ་བཀག་དགོས་ཡོད་ཟེར་ལས་འགུལ་སྤེལ་བ་དེ་འདྲ་བྱུང་ཤག་དེ་ཚོའི་སྐོར་ལ་ངོ་སྤྲོད་ཞིག་གནང་དང། རེད་ད་ཧོང་ཀོང་གི་ཨ་ད་ཕལ་ཆེར་ཆུ་ཚོད་ཁ་ཤས་ཀྱི་གོང་ལ་ཡང་ཡིན་ན་ཧོང་ཀོང་སློབ་གྲྭ་ཆེན་མོའི་ནང་ལོགས་ཀྱི་ཨ་ནི་ད་འགོས་ནད་དང་ཨ་ནི་སྨན་གྱི་སྐོར་ལ་ཡང་ཡིན་ན་ད་ཁོང་ཚོའི་ཕ་གིའི་འགོ་ཁྲིད་གཙོ་བོ་དེ་ཡིན་ན་ལེང་ཀྲོའུ་ཝེ་ཟེར་མཁན་ཞིག་འདུག་ཁོ་རང་གིས་གཙོ་བོ་བྱས་བྱས་ཡིན་ན་ཕ་གིར་ཡང་གསར་འགོད་ཚོགས་འདུ་ཚོགས་ཤག་ད་གསར་འགོད་ཚོགས་འདུ་དེ

ཨ་ནི་ཨ་ནི་དེ་ཧོང་ཀོང་ནང་ལོགས་ཁོང་ཚོ་ཞིབ་འཇུག་བྱེད་མཁན་གྱི་དེ་ད་ཅིག་སྔ་མོའི་ཉམས་མྱོང་དང་ཨང་རྩིས་དང་ན་ཚའི་འགོས་སྟངས་དང་འདི་ཚོ་བྱས་བྱས་ཡིན་ན་ཨང་རྩིས་རྒྱབ་བྱས་ཡིན་ན་ཚོད་དཔག་བྱས་ཤག་ཚོད་དཔག་བྱས་ཡག་དེ་ནི་བྱས་པ་ཡིན་ན་ཕལ་ཆེར་ཝུ་ཧན་དང་ནང་ལོགས་ད་ལྟ་སྐོར་ནས་ཕལ་ཆེར་མི་བཞི་ཁྲི་བཞི་སྟོང་ཙམ་ཞིག་ལ་ཕལ་ཆེར་ན་ཚ་དེ་འགོས་ཚར་ཡོད་ས་རེད་ཅིག་བྱས།

སྒོ་རྒྱབ་བྱས་ཡིན་ན་རྒྱ་ནག་གི་དཔལ་འབྱོར་དང་ད་གང་ལྟར་ཆབ་སྲིད་དང་སྤྱི་ཚོགས་དང་མིའི་མཐའ་ན་ཕག་ཤ་བྱས་མི་གཅིག་གིས་བཟའ་བཅའ་དང་གང་ག་ལོགས་ལ་ཡ་ད་དཀའ་ངལ་ཆེན་པོ་ཞིག་དཔེ་འཕྲད་སོང་ཙང་ཡིན་ན་གལ་སྲིད་ཁོ་ཚོས་ཨ་འདི་ཚོད་དཔག་བྱས་པའི་ནང་བཞིན་གྱི་དཀའ་ངལ་འདིར་འཕྲད་པ་ཡིན་ན་ཨ་དངོས་གནས་ད་ད་རིང་ན་ཚ་དེ་ཕལ་ཆེར་རྒྱ་ནག་གི་ཁྱོན་ཡོངས་ལ་ཡ་ད་ལོ་རྒྱུས་ཐོག་ལ་ཡང་ཞི་བྱེད་ཤུགས་རྐྱེན་ཆེན་པོ་ཆགས་ཡག་གི་བཅས་ཀྱི་ཉེན་ཁ་འདི་ཆགས་བསྡད་ཡོད་ས་རེད། ལགས་སོ། ད་ཧོང་ཀོང་ནང་ད་མི་ཐ་དད་ཅིག

ཁོ་ཚོའི་མཐུན་ཚོགས་ཡོད་ར་དེ་ཚོའི་སྐུ་ཚབ་དང་འདི་མང་པོ་ཞིག་བྱས་ཙང་ཡིན་ན། ད་ལྟ་ཡིན་ན་ཧོང་ཀོང་ནང་ལོགས་ལ་ད་ཧུའུ་པེ་ནས་ཡོང་མཁན་མི་དེ་ག་དེ་གཏོང་གི་མེད་གཤིབ་འདུག་རྒྱ་ནག་ནས་ཡོང་མཁན་གཞན་པ་དེ་ག་གཏང་དགོས་རེད་བྱས་ད་ཨ་ནི་ད་ཧོང་ཀོང་གི་ཨ་ནི། ནད་གཡོག་དང་ཨ་ནི་ཨེམ་ཆིའི་མཐུན་ཚོགས་ད་ག་རང་གི་ཕྱོགས་ནས་ཡིན་ན་ཨ་ནི་རྒྱ་ནག་ག་ཚ་ཧོང་ཀོང་གཞུང་གིས་ཡིན་ན་རྒྱ་ནག་ནས་ཡོང་མཁན་འགྲུལ་པ་ཚང་མ་ལོགས་ཡིན་ན།

ལགས་སོ་ད་ཡང་ཧོང་ཀོང་ནང་གཅིག་པུ་མ་ཡིན་པར་རྒྱ་ནག་ནང་ལོགས་ཀྱི་ས་ཁུལ་ཁག་ཚོས་ཡང་ག་ཟེར་ད་ནད་ཡམས་ཁྱབ་སྤེལ་དེ་སྔོན་འགོག་བྱེད་ཡག་ལ་ས་གནས་སོ་སོ་སོ་སོས་ཡང་ལས་འགུལ་མང་པོ་བྱས་པས་དེ་དོན་དེ་ཐོག་ལ་གང་འདྲ་གང་འདྲ། རེད་ད་འདི་དང་པོ་དེ་ཡིན་ན་རྒྱ་ནག་དབུས་གཞུང་རང་གིས་ཐག་གཅོད་བྱས་རྗེས་ད་འདི་ཧུའུ་པེ་ཞིང་ཆེན་གྱི་ནང་ལོགས་ལ་ཡང་ཡིན་ན་ཝུ་ཧན་གཙོ་བྱས་པའི་ཡིན་ན་གྲོང་ཁྱེར་བཅུ་གསུམ་དུ་རང་རྦད་དེ།

གྲོང་གསེབ་ང་ཚོའི་གྲོང་གསེབ་ནང་ཕྱི་ལོགས་མི་ཡོང་ཆོག་མ་ཡོང་ཟེར་བྱས་ཨ་ནི་ལམ་ཀ་ཁ་ཁ་ཤས་ཤིག་ད་ལྟ་རྦད་དེ་རི་སྒང་ནས་མར་བྲག་རྡོ་དེ་འདྲ་སྤུངས་བྱས་ཡིན་ན་ལམ་ཀར་འགྲོ་སྲིད་ཐུབ་ས་མེད་པ་བཟོས་ཁ་ཤས་ས་དེ་འདྲ་མང་པོ་ཞེ་དྲག་ལམ་ཀ་སྒང་བྱོས་བྱས་ཁ་ཤས་ཀྱི་ཡིན་ན་ལམ་ཀ་ཁོ་རང་བརྐོས་བྱས་ཨ་འོ་མ་ནི་ལྕང་མ་འདི་བཅད་འདི་ལམ་ཀ་སྒང་ལ་ཡ་བཞག་བྱས་གང་ལྟར་ཕྱི་ལོགས་མི་ཡོང་མ་བཅུག་ཡ་དང་ཨ་ནི་ཁ་ཤས་ད་ལྟ་རྦད་དེ་ཁོ་རང་ཚོའི་གྲོང་གསེབ་ཀོ་རའི་ནང་ལོགས་ལ་ཡ་ཨ་ནི་འཁར་རྔ་རྡུང་གི་རྡུང་གི་སྐད་རྒྱབ་བྱས་འགྲོ་འགྱོ་འདེད་འདུག་གང་ལྟར་ཕྱི་ལོགས་གི་མི་སུ་གང་ཅིག་ཁང་པའི་ནང་ཉར་ཆོག་མ་ཡོང་ཞེས་བྱས། ད་ད་རིང་གི་གནས་ཚུལ་འདིའི་གནད་གར་ཐུག་ཟེར་ན། ད་རྒྱུན་དུ་ཡིན་ན་ད་རྒྱ་ནག་གཞུང་གིས་རྦད་དེ་དབུས་གཞུང་གིས་ག་རེ་ལབ་ནའི་ཨ་ནི་འོག་ལ་ཡང་མ་ཉན་རང་ཉན་རེད། ད་ཕལ་ཆེར་འདི་ཚོ་ཡིན་ན་དབུས་གཞུང་ལབ་ཡོད་ཀྱི་མ་རེད་བསམ་གི་འདུག་ས་གནས་སོ་སོ་སོས་ད་མི་སོ་སོའི་གནས་སྟངས་དང་སྲོག་དང་འདིར་ཐུགས་འདུན་བསམ་པ་སོ་སོ་སོ་ག་ཚོད་རེད་གཅིག་གིས་ས་ཆ་དང་འདི་ཚོ་འདི་བྱས་ཡ་བྱས་འདུག་ལ་ཡིན་ན།

ལ་སོགས། ད་ཅིག་ས་གནས་སོ་སོ་གི་ཅིག་རང་འགུལ་གྱི་ངོས་ནས་འདི་འདྲ་གི་ཐབས་ཤེས་བསྟེན་གྱི་ཡོད་དེ་ཡང་ཅིག་རྒྱ་ནག་གཞུང་དང་ཡང་ན་ཅིག་ས་གནས་གཞུང་གི་ལས་ཀ་བྱེད་སྟངས་ལ་སྐྱོན་བརྗོད་བྱ་མཁན་དེ་མང་པོ་ཅིག་ཆགས་ཡོད་རྟགས་མཚན་ཅིག་མཐོང་གི་འདུག་དྲ་ཐོག་ན་དེ་འདྲ་གི་སྐོར་མང་པོ་ཅིག་ཡོང་གི་འདུག། རེད་ད་དེ་ཡིན་ན་ད་རིང་འདི་མངོན་གསལ་དོད་པོ་ཞེ་པོ་ཅིག་དཔེ་ཆ་བཞག་ན་ཤི་ཅིན་ཕིང་ཡིན་ན་ད་སྲིད་འཛིན་བྱས་པའི་རྗེས་ཡིན་ན་རྒྱ་ནག་ནང་ལོགས་སྤྱིར་བཏང་ཡིན་ན་ད་དེ་སྔོན་ལ་འདུག་པ་གཞུང་ཡ་སྐྱོན་བརྗོད་འདི་དེ་དེ་ཚོས་བྱེད་མཁན་ཡོད་འདུག་དུ་ཞུ་ཉུང་རུ་ཕྱིན་ད་མ་རང་ལྐོག་ནས་བྱེད་ཀྱི་ཡོད་པའི་ན་ལེ་དྲ་ལམ་ཐོག་ལ་ཡ་ཕལ་ཆེར་མཐོང་ཡ་ཁག་པོ་རང་རེད་དེ་ཚོ་མགྱོགས་པོ་ཞུ་བསུབ་དེ་འདྲས་ཞིབ་ཆུ་སྐོར་དེ་ལས་ད་འདས་པའི་ཉི་མ་ཁ་ཤས་ཤིག་རང་ནང་ལོག་ལ་ཡ་ཡིན་ན་འདི་ལ་ཡ་ངས་བྱས་ན་འགྱུར་ལྡོག་ཆེན་པོ་ཞིག་ཕྱིན་ཤག་བསམ་ས་རེད་འདུག་རྒྱ་ནག་གཞུང་ལ་སྐྱོན་བརྗོད་བྱེད་མཁན་མང་རུ་ཞུ་ཕྱིན་ཤག་བློ་ཁོག་ཆེན་པོ་བྱས་བྱེད་མཁན་མང་རུ་ཕྱིན་ཤག་ད་དེ་སྔོན་ལ་ཡིན་ན་དམངས་གཙོ་དང་འབྲེལ་བ་རེད་ད་རིང་འདི་ཡིན་ན་དམངས་གཙོ་དང་ཆབ་སྲིད་དང་འབྲེལ་བ་མེད་ན་ལས་གང་ལྟར་གཞུང་གི་ལས་ཀའི་བྱེད་སྟངས་འགྲིག་མི་འདུག་དཔེ་ཆ་བཞག་ན་ཝུའུ་ཧན་དག་ཡིན་ན་ང་ཚོའི་སྨན་ཁང་དུ་ཡང་སྨན་བཅོས་བྱེད་ཡ་ལག་ཆ་བཏང་གི་མི་འདུག་ཆ་རྐྱེན་བཏང་གི་མི་འདུག་ཟེར་མཁན་དང་ཨ་འདུག་པ་མི་འགྲོ་གོང་དེ་ཚོ་བྱེད་མཁན་དེ་ཚོ་བཏང་གི་མི་འདུག་ཟེར་མཁན་ད་དེ་མ་ཟད་ཡིན་ན་ག་ཚོད་རེད་རྒྱ་ནག་གཞུང་ནང་ཁུལ་ལས་ཕལ་ཆེར་ལས་ཅིག་གི་བཤད་སྟངས་རེད་དེ་ཅིག་ག་ཚོད་རེད་གཉིས་རེད་ཆགས་ཡོད་པ་ཟེར་ཅིག་ད་མང་པོ་ཅིག་གིས་ཡིན་ན་ས་གནས་ཀྱི་ཡིན་ན་ཝུའུ་ཧན་གྱི་སྲིད་གཞུང་གིས་ཡིན་ན་ད་གྲོང་ཁྱེར་གཞུང་དང་དེ་ཚོས་ཡིན་ན་ན་ཚ་སྔོན་ལ་ཡག་སྦས་སྐུང་བྱས་བྱས་བཞག་བྱས་ཨ་ནི་དབུས་ལ་མ་ལབ་བྱས་བྱས་ཡིན་ན་ད་གནད་དོན་ཆེན་པོ་འདི་འདྲས་ཆགས་པ་རེད་ཞེས་སྐྱོན་བརྗོད་བྱེད་སྟངས་གཅིག་འདུག་ད་ཡང་མང་པོ་གཅིག་གིས་བཤད་ཡ་བྱས་ན་འདི་རྩ་བ་ཉིད་ནས་མ་རེད་ཝུ་ཧན་གྱིས་ཡིན་ན་སྐབས་དེ་ག་རང་ད་ཨོ་དང་པོ་ད་སྡོད་དུ་ཨ་ནི་ཡིན་ན་པེ་ཅིན་རང་ལ་ཡག་ཨ་ནི་སྙན་སེང་ཞུས་པེ་ཅིན་སྙན་སེང་ཞུས་མ་ཟད་རྒྱ་ནག་གི་རྒྱལ་སྲིད་སྤྱི་ཁྱབ་ཁང་རང་གིས་ཡིན་ན་ཨ་ཁོ་ཚོས་ག་ཚོད་རེད་དེ་གནས་སྟངས་འདི་ནི་ཞེ་དྲག་གི་ཚབས་ལྗིད་པོ་རེད་བཞག་དེ་འདྲ་སོང་ཙང་ཡིན་ན་རྒྱ་ནག་ནང་ལོག་ལ་ཡར་ད་གྲོང་ཁྱེར་དེ་ཚོ་ག་འདྲས་བྱས་བྱས་མ་ལས་ཀ་བྱེད་མཁན་དེ་ཚོ་མེད་པ་བཟོ་དགོས་ཡོད་ནའི་རེད་སྒོ་རྒྱག་དགོས་ཡོད་ནའི་རེད་དེ་ཚོ་བྱེད་དགོས་འདུག་ཟེར་བྱས་བྱས་ཡིན་ན་གཅིག་གིས་ད་གནས་ཚུལ་ཆེན་པོ་ཞེ་པོ་ཅིག་སོང་ཙང་རྒྱ་ནག་རྒྱལ་ཡོངས་མ་ལབ་གོང་ལ་ཡར་ཨམ་བས་ཀྲུང་དབྱང་རང་ལ་ཡར་སྙན་སེང་ཞུས་བྱས་ཞི་ཅིན་ཕིང་དུ་ཞུས་པ་རེད་བྱས་ཙང་ཉི་མ་མང་པོ་ཞིག་ལ་དེ་ཡར་དེ་ནི་ཞི་ཅིན་ཕིང་གིས་འདི་ལ་ཡར། ཆོག་མཆན་མ་འདེབས་རྗེས་ལས་འདེབས་རེར་བྱེད་སྟངས་གང་དང་ཐ་མ་དེ། ག་ཚོད་རེ་བྱེད་ཀྱི་ཉེས་པ་སོགས་རེ་ཅིག་མ་བྱུང་བུ་དེ་ཡིན་ན་ཞི་ཅིན་ཕིང་མ་བྱུང་བུ་རེད་ཅེས་བཅས་སྐྱོན་བརྗོད་བྱེད་མཁན་འདུག་འདི་ག་འདི་ངས་དམིགས་བསལ་ག་ཚོད་རེ་སྟེར་ཞིག་མཐོང་སོང་དཔེ་ཆ་བཞག་ན་ཉིན་གཅིག་གཉིས་གོང་ཡག་ཡིན་ན་ག་འདི་དེ་ཝུ་ཧན་གྱི་གྲོང་ཁྱེར་སྤྱི་ཁྱབ་ཀྲོའུ་ཤིན་ཝང་ཟེར་མཁན་དེ་ཡིན་ན་གསར་འགོད་ཚོགས་འདུ་ཞིག་ཚོགས་སོང་འདི་ག་འདི་ཡ་དོན་དག་གཉིས་རེ་ཅིག་ཧང་སང་ཡ་མང་ཞུ་ཅིག་དང་པོ་དེ་ཡིན་ན་ཀྲོའུ་ཤིན་ཝང་ཟེར་ཡ་བྱས་པ་ཡིན་ན་ཝུ་ཧན་གྱི་ཨེ་ནི་གྲོང་ཁྱེར་དེ་ད་ག་འདྲ་ཕྱི་ལོགས་ལ་ཡར་འགྲོ་མ་ཆོག་པ་མ་བཟོས་གོང་ལ་ཡིན་ན་གྲོང་ཁྱེར་དེ་ནས་མི་ས་ཡ་ལྔ

སྐད་ཆ་སྐོར་ར་བརྒྱབ་བྱས་བཤད་དུས་ཙམ་པ་ཡིན་ན་འགན་དེ་ང་ཚོ་མས་ག་འདྲ་གང་ན་ཡོད་ཟེར་ཅིག་ད་ད་རིང་གི་གནས་ཚུལ་དེ་ཡིན་ན། གལ་ཆེ་ཤོས་དེ་ཡིན་ན་ད་རྒྱལ་སྤྱིའི་ཐོག་ལ་ཞིབ་འཇུག་བྱེད་མཁན་མང་པོ་ཅིག་གིས་ཡིན་ན་ད་ལྟ་བར་དུ་མི་ཚང་པོ་ལ་ཨོ་རྒྱ་ནག་གཞུང་གི་ད་གཞུང་གི་དབང་ཆ་གཅིག་སྡུད་ཅན་ཡིན་དུས་ཙམ་པ་ལས་ཀ་དེ་ཚོ་ཐག་ཆོད་པོ་མགྱོགས་པོ་ཞིག་བྱེད་ཐུབ་ཀྱི་ཡོད་རེད་ཟེར་བ་ལས་ད་ད་རིང་གནས་ཚུལ་དེ་ག་ཚེ་གཅིག་གལ་ཆེན་པོ་གཅིག་སྒང་ལ་ཡར་ལས་ཀ་ཚགས་ཚུད་བྱེད་མ་ཐུབ་དང་འཛིན་སྐྱོང་ཚགས་ཚུད་བྱེད་མ་ཐུབ་དེ་ཡིན་ན་ད་ལྟའི་རྒྱ་ནག་གི་ཆབ་སྲིད་ཀྱི་ལམ་ལུགས་དེ་སྐྱོན་བརྗོད་པ་དེ་ཡིན་ན་རྦད་དེ་ཞིབ་ཅིང་མངོན་གསལ་དོད་པོ་ཡིན་ན་ཕྱིར་མར་ཐོན་པའི་བཟོ་ཆགས་དེ་ཡོད་ས་རེད། ལགས་སོ་ཨོན་ཇི་ལགས་ད་ད་ལྟ་རྒྱ་མིའི་དབྱེ་ཞིབ་པ་ཁ་ཤས་ཅིག་ཟེར་བྱས་པ་འདི་རྒྱ་ནག་ནང་ལོགས་ལ་གྲོང་ཁྱེར་མང་པོ་ཞིག་ད་ག་ཚོད་རེད་བཀག་འགོག་བྱས་མི་འགྲོ་རྒྱུག་ལ་ཡར་ཚོད་འཛིན་བྱས་བཞག་ཡིན་ནའི་ལེ་ད་ད་ཁོ་བོད་ནང་ལོགས་ལ་ད་ད་དེ་ག་ཚོད་གནས་ཚུལ་མི་འདུག་ཟེར་མཁན་མཁས་པ་ཁ་ཤས་ཅིག་འདུག་ཡང་བོད་མི་ཚོའི་ནང་ལོགས་ལ་ཡར་ད་དེའི་ཐོག་ལ་ཚོར་སྣང་སྐྱེན་པོ་ཅིག་དང་ཨ་ནི་ཁ་སང་ཉི་ཤུ་གསུམ་ཉིན་གང་ཡང་རྒྱ་མི། རྒྱ་ནག་ཝུ་ཧན་རང་ནས་ཡོང་པའི་རྒྱ་མོ་གཉིས་ཀྱིས་ད་ཨ་འདྲ་ང་ཚོ་ལྷ་སའི་ནང་སླེབས་ཏེ་ཡོད་ཟེར་ཡ་ད་ཁ་ལག་ཟ་ག་འགྲོ་གི་ཡོད། རྒྱུན་དེ་རུ་ཇིན་པ་ནང་བཞིན་གྱི་བརྙན་པར་ནང་ཤར་བ་འདི་འདྲའི་གནས་ཚུལ་ཡོང་དུས་ཙམ་པ་བོད་ནང་ལོགས་ལ་ཡ་ད་ནད་གཞི་དེ་ཚོ་བཀག་འགོག་གི་ཐད་ལ་ཡ་གནས་ཚུལ་ག་རེ་ག་རེ་ཡང་ཐོན་ཡོང་གི་འདུག། ད་དང་པོ་དེ་ཨ་ལེ་ཨ་འདྲ་རྒྱ་ནག་གཞུང་རང་གིས་བཤད་ཡག་བྱས་པ་ཡིན་ན་ད་རྒྱ་ནག་གི་ཞིང་ཆེན་ཚང་མ་ལོགས་ལ་ཡ་ཨ་ནི

བུད་མེད་དེ་གཉིས་ཆ་ལོར་ཡ་ཚུར་སྡུག་གུང་བྱས་བྱས་ཁོ་གཉིས་གཉིས་ཀ་བྱས་བཞག་ཡོད་ཅེས་ལབ་བཞག་ད་ག་འདྲ་ཅིག་གིས་ཨ་འདྲ་དེ་བོད་ཀྱི་ས་ཁུལ་ལ་ན་ཚ་དེ་དངོས་གནས་སླེབས་ཡོད་ནའི་མི་འདུག་ནའི་ག་འདྲ་ན་ཚ་དེའི་འཇིགས་སྣང་དང་ཨ་ནི་དོགས་ཟོན་བྱེད་ཡག་དང་དེ་ཚོ་ཡིན་ན་ད་ག་འདྲ་ཅིག་གིས་རྒྱ་ནག་ས་ཁུལ་གཞན་པ་དང་ནང་བཞིན་བྱས་བྱས་ཡིན་ན་ས་ཁུལ་བོད་ནང་ལོགས་སླེབས་ཚར་ཡོད་ས་རེད་དཔེ་ཆ་བཞག་ན་དགོན་པ་དེ་ཚོ་མང་པོ་ཅིག་གིས་ན་སྒོ་རྒྱག་ཡག་དང་ད་ཨ་མདོ་ཚོ་ཡིན་ན་མང་པོ་ཅིག་གིས་ལོ་གསར་དང་ག་རེ་ལོ་གསར་རྔ་བ་སྨོན་ལམ་དང་དེ་ཚོ་བྱེད་སྒོ་དེ་ཚོ་མཚམས་བཞག་གི་ད་ད་ལྟ་གོ་ཡག་བྱས་པས་ན་རྔ་བ་ལ་ཡ།

དོན་གཅོད་མཁན་གྱི་ལས་བྱེད་དེ་ཚོ་རང་ཕྱིར་འཐེན་བྱེད་ཡག་གི་གྲ་སྒྲིག་བྱེད་ཀྱི་ཡོད་ཙང་ད་རུང་ཀྱི་གནས་སྟངས་འདི་ཛ་དྲག་ཏུ་ཆགས་ཀྱི་ཡོད་ས་རེད་བ། རེད་ད་འང་འདི་ཝུ་ཧན་ནས་སང་ཉིན་ཡིན་ན་གཟའ་མིག་དམར་ཉིན་ག་དེ་ཡིན་ན་རྒྱ་ག་ཚོ་རེད་ཨ་མི་རི་ཀའི་མི་སེར་དེ་ག་གང་གི་ལོག་ཡིན་ན་ཨ་ནི་ག་ཚོ་རེད་ཕྱིར་འཐེན་བྱེད་ཀྱི་ཡིན་ལབ་བྱས་ད་ག་ནང་བཞིན་ཧྥ་རན་སི་དང་ས་ཁུལ་གཞན་པ་མང་པོ་ཅིག་གི་ཡིན་ན་ད་རྒྱལ་ཁབ་མང་པོ་ཅིག་གི་ཡིན་ན་ཁོ་ཚོའི་མི་སེར་དེ་ག་དེ་ཡིན་ན་རྒྱ་ནང་ནས་ཕྱིར་འཐེན་བྱེད་ཀྱི་ཡིན་ཞེས་ད་ལྟ་དཔེ་ཆ་བཞག་ན་ཆུ་ཚོད་ཁ་ཤས་གོང་ལ་ཡག་ནིའུ་ཡོག་ཊའིམས་ཀྱིས་པར་བཏང་བཞག་ད་རིང་ཡིན་ན་རྒྱ་ནག་གི་ཕྱི་སྲིད་ལྷན་ཁང་གི་དགོང་དྲོ་དེ་ལ་ཡག་ཡིན་ན་འཛམ་གླིང་ཡུལ་གྲུ་ཁག་གི་ཡིན་ན་ཨ་ནི་ད་ག་རེ་ཟེར་གཅིག་གི་གཞུང་ཚབ་ཀྱི་མོ་དྲས་པའི་ཁང་བྱས་ཏེ་ཟེར་དེ་ཚོ་གཞུང་ཚབ་དེ་ཚང་མ་ལོག་ཡིན་ན་རྒྱ་ནག་ཕྱི་སྲིད་ལྷན་ཁང་དགོ་དྲག་ལ་ཡག་ཡིན་ན་རྒྱ་ནག་ཕྱི་སྲིད་ལྷན་ཁང་དང་སོ་སོའི་ད་ག་ད་རྒྱ་ནག་ནང་ལོགས་ཡོད་པའི་མི་སེར་ལྷག་པར་དུ་ཝུ་ཧན་དང་འབྲེལ་བ་ཡོད་པའི་མི་སེར་དེ་གང་འདྲས་བྱས་བྱས་ཡིན་ན་ཕྱི་ཕྱིར་འཐེན་བྱས་བྱས་ཡིན་ན་སོ་སོའི་རྒྱལ་ཁབ་ནང་ཕར་གང་འདྲས་འཁྲིད་དགོས་མིན་སྐོར་ལ་ཡང་ཨ་ནི་བགྲོ་གླེང་བྱེད་ཡག་ཡོད་ག་རེ་ཟེར་གྲོས་མོལ་བྱེད་ཡག་གི་ཚོགས་འདུ་ཚོགས་ཡག་གི་བྱས་བསྡད་ཤག་ཅེས་ལབ་ཤག་ཅེས་ད